བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དབུས་ཨ་ཧྥེ་རི་ཀ་ཀོང་གོ་སྤྱི་མཐུན་རྒྱལ་ཁབ་ཀྱི་གྲོང་ཁྱེར་ལུམ་བུམ་བཱ་ཤིར་རྟེན་གཞི་བྱས་པའི་བཀའ་བརྒྱུད་བསམ་ཡས་གླིང་གི་དད་ལྡན་ཁག་ཅིག་གིས་ཇི་ལྟར་གསོལ་བ་བཏབ་པ་ལྟར། དེ་རིང་ཕྱི་ཟླ་གཉིས་པའི་ཚེས་བདུན་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་དད་ལྡན་དེ་དག་ལ་མཇལ་ཁ་དང་སྦྲགས་མ་ཎི་དང་སྐྱབས་འགྲོའི་ལྗགས་ལུང་ཡང་སྩལ་གནང་མཛད་ཡོད་འདུག་ལ། མཇལ་ཁ་གྲུབ་མཚམས་དད་ལྡན་སློབ་ཚོགས་དེ་དག་ལ་མཇལ་ཁའི་སྐོར་དང་འབྲེལ་ནས་བཅར་འདྲི་ཞུས་པར་མཇལ་ཁའི་སྣེ་ཁྲིད་པ Francis ཆོས་མིང་དུ་ཀརྨ་སྦྱིན་པ་ལགས་ཀྱིས་བརྗོད་དོན། We don't know how to say we feel very very happy because དེ་རིང་ཞོགས་པ་ང་ཚོ་གོང་ས་ཏཱ་ལའི་བླ་མའི་ཞལ་མཇལ་ཡག་གི་གོ་སྐབས་བྱུང་བ་རེད། དེའི་སྐབས་ཀྱི་སེམས་ཚོར་དེ་བརྗོད་དཀའ་བ་ཞིག་ཀྱང་རེད། གང་ལྟར་སེམས་པ་སྐྱིད་པོ་ཞེ་པོ་བྱུང་ལ་སྤྱིར་བཏང་ང་ཚོ་འདི་ལ་ཡོང་ཡག་དེ་ང་རང་ཚོའི་རྩ་བའི་བླ་མའི་ཞབས་ལ་གཏུགས་ཆེད་དུ་ཡོང་བ་ཡིན། བླ་མ་ཡང་དག་ཅིག་མེད་པ་དང་བླ་མའི་བྱིན་རླབས་མ་བཅུག་ན་ནང་པའི་ཆོས་ལ་བསླབ་པ་སློབ་གཉེར་བྱེད་རྒྱུ་དེ་ལས་སླ་པོ་ཞིག་མ་རེད། སོང་ཙང་ངེད་ཅག་འདིར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་མཇལ་ནས་ཁོང་གི་ཐུགས་རྗེའི་བྱིན་རླབས་ཐོབ་སྟེ་ཁོང་གི་རྗེས་སུ་འབྲང་ཐུབ་པའི་རེ་བ་བྱེད་ཀྱི་ཡོད། མ་ཟད་ང་ཚོས་ཀྱང་གོང་ས་རྒྱལ་བ་རིན་པོ་ཆེ་རྗེས་སུ་བཟུང་ནས་མི་ཡག་པོ་ཞིག་དང་སེམས་པ་ཡག་པོ་ཞིག་བྱེད་ཐུབ་པ་བྱ་རྒྱུ་དེ་ནི་ང་ཚོའི་རེ་བ་ཡིན། ང་ཚོའི་ངོས་ནས་ཀྱང་གསོལ་བ་སྨོན་ལམ་འདེབས་རྒྱུ་ཙམ་དང་སྒོམ་རྒྱག་རྒྱུ་ཙམ་མ་ཡིན་པར་ཁོང་ལྟར་མི་ཡག་པོ་ཞིག་དང་ཞི་བདེ་གོང་འཕེལ་ལ་ཞབས་འདེགས་ཞུ་མཁན་ཞིག་ཆགས་པར་འབད་བརྩོན་གང་དྲག་བྱེད་ཀྱི་ཡོད་ལ་ང་ཚོའི་རེ་བ་ཡང་ད་ག་རང་ཡིན།

ཆོས་ལུགས་མང་པོའི་ནང་ནས་ལན་རེ་རག་ཐབས་བྱས་ཀྱང་དེ་དག་ལ་ཕུ་ཐག་ཆོད་པའི་ལན་ཞིག་རྒྱུན་ནས་རྙེད་མ་བྱུང། མཐའ་མ་ང་རང་ནང་པར་གྱུར་བ་ནས་ངའི་བསམ་བློའི་ནང་གི་དོགས་འདྲི་དེ་དག་ཐམས་ཅད་མེད་པར་གྱུར་སོང། ནང་པའི་ཆོས་ནས་ང་རང་ཚོའི་བདེ་སྡུག་དང་འབྲེལ་བའི་ལན་ཐམས་ཅད་རག་བྱུང། དུས་དེ་ནས་ང་རང་ནང་པའི་རྗེས་སུ་འཇུག་རྒྱུ་བྱུང་བར་དགའ་པོ་བྱུང་ལ། ད་ཆ་ང་ཚོ་ནང་པ་སངས་རྒྱས་པའི་གཞུང་ནས་གསུངས་པའི་བྱམས་སྙིང་རྗེ་དང་ཤེས་རབ་ལ་འཇུག་མཁན་ཞིག་ཆགས་ཡོད་ཅེས་གསུངས་གནང་སོང།